ངེས་འབྱུང་བསམ་སྐྱེ་དོན་ཡོད་མ་རེད། སྡུག་བསྔལ་མ་བསམ་ན་དང། སྡུག་བསྔལ་མེད་ན་དེ་ནི་རང་ལ་སྡུག་བསྔལ་དེ་ནི་མེད་པ་ཞིག་ན་ངེས་འབྱུང་བློ་སྐྱེ་དོན་ཡོད་མ་རེད། ངེས་འབྱུང་བློ་མ་སྐྱེས་ན་དེ་ནི་གང་ཡིན་ནམ། ཐར་པའི་གོ་འཕང་ཞིག་ད་ཐོབ་ཡག་ཡོད་མ་རེད་ད་དེ་ནི་འདྲ་བ་ཡིན་གྱི་རེད། དེ་ནི་འདི་ན་སེམས་ཁྱོད་བརྟན་པར་མནོས་ཞེས་དང་གཞན་ཡང་མི་སྲིད། སྡུག་བསྔལ་ཡོན་ཏན་ནི་སྐྱོ་བས་དྲེགས་པ་སེལ་བར་བྱེད་འཁོར་བ་པ་ལ་སྙིང་རྗེ་སྐྱེ་སྡིག་ལ་འཛེམ་ཞིང་དགེ་ལ་དགའ་ཞེས་སོ་ཟེར་སྡུག་བསྔལ་ཡོད་ན།

འདོད་པའི་དོན་དུ་སྲེག་ལ་སོགས་དམྱལ་བར་སྟོང་ཕྲག་མྱོང་གྱུར་ཀྱང་བདག་གིས་རང་གི་དོན་དང་ནི་གཞན་གྱི་དོན་ཡང་མ་བྱས་སོ། འདི་ནི་དེ་ཙམ་གནོད་མིན་ལ་དོན་ཆེན་དག་ཀྱང་འགྲུབ་འགྱུར་བས་འགྲོ་བའི་གནོད་སེལ་སྡུག་བསྔལ་ལ་དགའ་བ་འབའ་ཞིག་འདི་འདིར་བྱ་རིགས་ཞེས་གསུངས་པ་ད་གསེར་དུ་མ་སྟོང་ཕྲག་མང་པོ་དམྱལ་བ་ལས་འདོད་དོ་འདི་ནི་འདོད་པའི་དོན་དུ་ཚིག་ག་ས་ང་སོ་སོ་རང་གིས་དེ་ནི་འོ་འོ་འདི་ནི་ག་ལ་ཞིག་ཡིན་པས་ནི།

གསོད་པའི་མི་ཞིག་ལག་པའི་སོར་མོ་ཙམ་བཅད་ནས་དེ་ནི་གསོད་པ་ལས་ཐར་ན་དགའ་བ་ཆེན་པོ་སྐྱེ་བ་ལྟར་མི་ཡི་དཀའ་སྤྱད་ཀྱི་སྡུག་བསྔལ་ཕྲ་མོ་འདི་འདྲས་སྤྱིར་འཁོར་བ་མཐའ་མེད་པར་མཐའ་མེད་པ་དང་ཁྱད་པར་དུ་དམྱལ་བ་ལ་སོགས་པའི་ངན་འགྲོའི་སྡུག་བསྔལ་གཏན་བཟློག་པར་ནུས་པ་ནི་ཤིན་ཏུ་དེ་ནི་ལེགས་སོ་སྙམ་དུ་འཕྲལ་དང་ཡུན་གྱི་སྡུག་བསྔལ་གཉིས་ཀྱི་ཁྱད་པར་རྣམས་དེ་ནི་ལེགས་པར་བསམས་ནས་དཀའ་སྤྱད་ལ་མི་འཇིགས་པའི་དེ་ནི་སྙིང་སྟོབས་སྐྱེ་སྟེ་གསད་བྱའི་མི་ཞིག་ལག་བཅད་དེ་གལ་ཏེ་ཐར་ན་ཅིས་མ་ལེགས་གལ་ཏེ་མི་ཡི་སྡུག་བསྔལ་གྱིས་དམྱལ་བ་བྲལ་ན་ཅིས་མ་ལེགས་ཞེས་སོགས་ཟེར།

གསོད་ཡག་རེད་པ་དེ་བས་ད་ནི་མ་བསད་པ་དེ་ཡག་པོ་ཡིན་བསམ་པ་རེད་པ་ཅིག་གཏོང་བ་དེ་ག་ནང་བཞིན་དེ་ནི། ནོར་འདི་ནི། ད་ལྟ་སྡུག་བསྔལ་ཕྲ་མོ་མྱོང་བ་འདི་གིས་དེ་ནི་གཞུག་མ་དམྱལ་བ་ལ་སོགས་པའི་སྡུག་བསྔལ་མྱོང་ཡག་འདི་གོ་ཆོད་ཀྱི་རེད་བསམ་པ་རེད་བ་ཅིག་བཟློག་ཐུབ་ཀྱི་རེད་བསམ་པ་རེད་བ་དེ་ནི་ད་ལྟ་དགའ་བ། ནོར་འདི་ནི། ད་ཆ་དཀའ་སྤྱད་ལ་མི་འཇིགས་པའི་སྙིང་སྟོབས་སྐྱེ་དགོས་ཡོད་རེད་ཟེར་བ་དེ་རེད། ཅིས་མ་ལེགས་ཞེས་སོ་ཆུང་རིམ་ནས་ཡང་གོམས་ན་མི་དཀའ་བ་ནི་ཟེར་ད། ད་ལྟ་སྡུག་བསྔལ་དང་དུ་ལེན་ཡག་འདི་ཡང་སྡུག་བསྔལ་ཆུང་ངུ་ནས་གོམས་ན་དེ་ནི་རིམ་པ་བཞིན་དུ་དེ་ནི་གོམས་ན་སླ་བར་མི་འགྱུར་བའི་དངོས་དེ་གང་ཡང་ཡོད་མ་ཡིན་ཟེར་བ་ཡིན་ཙང་དེ་ནི་ང་རང་ཚོ་ད་ལྟ་སྡུག་བསྔལ་དེ་ནི་མི་གོ་ག་ས་མི་འདོད་ཡག་དེ་དེ་ནི་མ་གོམས་པས་འཁྲུལ་བའི་ཆེ་བ་ཡིན་ཟེར་ན་གོམས་ན་དེ་ནི་རེད་བ་ད་ང་རང་ཚོ་འདི་དེ་ང་རང་ཚོ་ཐོག་མ་མེད་པ་ནས་ད་ལྟའི་བར་ཡང་དེ་ནི་ཉོན་མོངས་དུག་གསུམ་གྱི་གོམས་པ་ཡིན་ཙང་ངོ་དེ་ནི་ཕྲུ་གུ་ཆུང་ཆུང་གང་ཡང་དེ་ནི་འདོད་ཆགས་དང་ཞེ་སྡང་གཏི་མུག་ཚ

དེ་དང་འོང་བ་ལ་དྲག་ཤུལ་ཅན་གྱིས་ཞུས་པ་ན། ཤིང་བལ་གྱི་འདབ་མ་ལྟ་བུའི་དེ་ནས་སེམས་དང་བྲལ་བར་བྱའོ་ཞེས་བྱ་བ་དང་སྡོང་པོ་བཀོད་པ་ན་ཡང་བུ་མོ་ཁྱོད་ཀྱིས་ཉོན་མོངས་ཐམས་ཅད་གཞོམ་པའི་ཕྱིར། དེ་ནས་ཐུབ་པར་དཀའ་བའི་སེམས་བསྐྱེད་པར་བྱའོ་ཞེས་གསུངས་པ་དང་སེམས་ཤིན་ཏུ་བརྟན་ནས་ཐུབ་པའི་སྙིང་སྟོབས་དགོས་ཀྱི་སེམས་སྲབ་མོས་མི་འོང། དེ་ནས་དང་པོ་ནས་སྙིང་སྟོབས་མ་ཆུང་བར་བསྐྱེད་ན་སྡུག་བསྔལ། ཆེན་པོ་ཡང་གྲོགས་སུ་སྙིང་སྟོབས་མ་ཆུང་བར་བསྐྱེད་ན།

ཀ་ས་རེ་བའི་བླ་འདབ་པའི་རོ་བོ་དེར་དེ་འདྲས་ཡོང་ཡོད་དུས་སྙིང་སྟོབས་ཆེ་ཆུང་ཁྱེའུ་རེད། གཡུལ་དུ་དེ་ནས་ཞུགས་པ་ན་དེ་ནི་རང་གི་ཁྲག་མཐོང་རང་གི་ཁྲག་བོ་མཐོང་བ་ན་སྙིང་སྟོབས་ཆེ་བའི་གྲོགས་བྱེད་པ་བཞིན་ནོ་དང་པོ་ནས་འདི་ལྟ་བུ་མ་ཐོས། མ་ཐོས་ཤིང་ཐོས་ཀྱང་དེ་ནི་དེ་ནི་ངས་དེ་འདྲ་བ་མི་འོང་ཟེར་ནས་རང་ཁྱད་དུ་བསད་ན་ནི་སྡུག་བསྔལ་ཆུང་ངུས་ཀྱང་དེ་ནས་ལམ་ལས་ལྡོག་པའི་རྐྱེན་དུ་འགྱུར་ཏེ་དཔེར་ན་སྡར་མ་འགའ་ཞིག་གཞན་གྱི་ཁྲག་མཐོང་བ་ན་ཡང་འབོག་ནས་འགྱེལ་བར་འགྲོ་བ་བཞིན་དུ་དེ་ནི་ལ་ལ་བདག་གི་ཁྲག་མཐོང་ན་དཔའ་བརྟན་ལྷག་པར་སྐྱེ་འགྱུར་ཡོད་དེ་ནི།

ཞེས་གསུངས་པ་ལྟར་རོ། ད་གཞིའི་སྒོ་ནས་རྒྱས་པར་བཤད་པ་ནི་འདི་ནི་སྡུག་བསྔལ། འབྱུང་བ་འདི་ནི་དང་དུ་ལེན་དགོས་ན་ཇི་འདྲ་བར་བྱོས་སྡུག་བསྔལ་དང་དུ་བླང་སྙམ་ན་འདི་ལ་བརྒྱད་ལས། གནས་ལ་བརྟེན་པའི་སྡུག་བསྔལ་ཟེར་བ་འདྲ་བ། སྤྱོད་ལམ་ལ་བརྟེན་པའི་སྡུག་བསྔལ་ཟེར་བ་འདྲ་བ། འོ་ན་འདི་ནི་འཇིག་རྟེན་གྱི་ཆོས་ལ་བརྟེན་པའི་སྡུག་བསྔལ་ཟེར་བ་དེ་འདྲ་མང་པོ་ཡོད་རེ་བ་དེ་འདྲ་རེད།

དགེ་སློང་དེ་ལ་མ་གུས་པར་སོགས་དེ་འདྲ་བྱས་ན་ད་དེ་ལ་མི་དགའ་བ་དང་ཡིད་ཆེས་མེད་དེ་འདྲ་བྱས་སོང་ན་ད་ང་ནོར་ཡིན་དེ་འདྲ་ལ་བརྟེན་པའི་དེ་ཆོས་གོས་དང། བསོད་སྙོམས་དང་མལ་ཆ་ལ་སོགས་པ་འདི་ཚོ་ཐམས་ཅད་དེ་ནི་འོ་ག་ལ་སོགས་ཡིན་པས་ན་དེ་སྨན་གྱི་ཡོ་བྱད་འདི་ཚོ་འཚོལ་བའི་ཚེ། འོ་དེ་ནི་ངན་པ་དང་ངན་པ་རྙེད་པ་ཉུང་ཉུང་རྙེད་པ་ཕ་རོལ་པོ་མ་གུས་པའི་སྒོ་ནས་ཕུལ་བ་ཡུན་རིང་པོ་འགྱངས་ནས་བྱིན་པ་ལ་སོགས་པ་དང་དེ་འདྲ་ཡི་དུས་ན་དེ་ཚོ་ལ་མི་དགའ་བ་དང་ཡིད་ཆེས་པ་མེད་པ། དེ་འདྲ་བྱུང་བའི་དུས་འོ་དང་དུ་ལེན་དགོས་རེད་དེ་ལ་ངས་བཀའ་ཆད་གསོལ་ལོས་ཡོད་རེད་བཟོས་པ་དང།

སྤྱོད་ལམ་ལ་བརྟེན་པ་ནི་ཞེས་འཆག་པ་དང་འགྲེང་བ་དང་འདུག་པ་དང་ཉལ་བའི་ད་སྤྱོད་ལམ་རྣམ་པ་བཞི་ཚུལ་གཉེར་བ་ལ་བཞི་ཡིན་ལ། དེ་ཡི་དང་པོ་དང་གསུམ་པས་སྒྲིབ་པ་ལས་རྣམ་པར་སྒྲིབ་པ་རྣམ་པར་འདུལ་བའི་དེ་ནི་ཉིན་མཚན་དུ་འོ་དེ་ནི་སེམས་ལ་སྦྱོང་བ་ན་འོ་དེ་ལས་བྱུང་བའི་སྡུག་བསྔལ་དག་རྣམས་དང་དུ་ལེན་གྱི་དེ་ནི་དུས་མ་ཡིན་པར་ཁྲིའམ་ཁྲིའུའམ་རྩ་བཏིང་བའམ་ལོ་མ་བཏིང་བ་ལ་གློས་ཕབ་པར་མི་བྱེད་པའོ་ཞེས་དང་པོ་དང་གཉིས་སུ་འདུ་བྱ་ཉིད་དུ་སྤྱོད་ལམ་བཞི་སྤྱད་ནས།